ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན། ལས་རིམ་འདི་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་བགྲོ་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན།

བོད་ཀྱི་ཆབ་སྲིད་བཙོན་ཟུར་བློ་གྲོས་རྒྱ་མཚོ་ལགས་ཀྱིས་ཕོ་བྲང་པོ་ཏཱ་ལའི་མདུན་དུ་ཞི་རྒོལ་བྱས་པ་ལ་བརྟེན་ནས་ལོ་བཅོ་བརྒྱད་ཀྱི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་དང་ཡང་ཁོང་གི་བཟའ་ཟླ་དགའ་སྐྱིད་ལགས་ལ་བརྙན་པར་བརྒྱབ་པའི་ནག་ཉེས་ཀྱི་འོག་ཏུ་ལོ་གཉིས་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་སོགས་ཀྱི་སྐོར་ལ་བགྲོ་གླེང་ཞུ་བ་ཡིན། དེ་རིང་གི་བོད་དོན་གསར་འགྱུར་ནང་དུ་ཨ་རིའི་ཡེ་ཤུའི་ཆོས་དཔོན་ཞིག་ཆེད་དུ་བཞུགས་སྒར་དུ་བཅར་ནས་གོང་ས་མཆོག་ལ་ཞི་བདེ་དང་རང་དབང་གི་གཟེངས་རྟགས་ཕུལ་ཡོད་པ་དང་བོད་མིའི་སྒྲིག་འཛུགས་བཀའ་ཤག་གིས་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་གྱི་ཉིན་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པའི་གསར་འགྱུར་ཡོད། བགྲོ་གླེང་འགོ་འཛུགས་མ་ཞུས་གོང་ལ་གསར་འགྱུར་དེ་ཚོ་གསན་རོགས་གནང།
དེ་རིང་གི་གསར་འགྱུར་ཐོག་མ་ལ་ཨ་རིའི་མངའ་སྡེ Iowa ནང་གི་ཡེ་ཤུའི་ཆོས་དཔོན Bishop Thomas Zinkula ལགས་ཆེད་དུ་བཞུགས་སྒར་རྡ་རམ་ས་ལ་རུ་བཅར་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཞི་བདེ་དང་རང་དབང་གི་གཟེངས་རྟགས་ཤིག་འབུལ་ལམ་ཞུས་འདུག་དེ་ཡང་ཕྱི་ཟླ་གསུམ་པའི་ཚེས་བཞི་གི་ཉིན་ཡེ་ཤུའི་ཆོས་དཔོན་ཁོང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གཟེངས་རྟགས་དེ་འབུལ་བཞེས་མཛད་པའི་སྐབས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཞུས་དོན་དུ། ཚོགས་པ་ཐུན་མོང་ནས་སྐུ་ཉིད་མཆོག་གི་ཐུགས་ཀྱི་འཆར་སྣང་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ཐད་དུ་རླབས་ཆེན་དགོངས་བཞེས་རྒྱུན་འཁྱོངས་མཛད་པའི་ཆོད་སེམས་དེ་བཞིན་དུ་རྩོད་རྙོག་རྣམས་འཚེ་མེད་ཞི་བའི་ལམ་ནས་སེལ་ཏེ་འཛམ་གླིང་ཞི་བདེ་གོང་འཕེལ་གྱི་མཛད་བཟང་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་དང། དེར་མ་ཟད་ཚོགས་པ་དེ་གི་ཁོངས་སུ་ཡང། ཡེ་ཤུ་གཅིག་པུ་ཙམ་མ་ཡིན་པར་འཇིའུ་མི་རིགས་དང་ཁ་ཆེ་ལ་སོགས་པ་ཡོད་པའི་སྐོར་དུ་སྙན་སྒྲོན་ཞུས་ཡོད་པ་རེད་གཟེངས་རྟགས་མཛད་སྒོ་སྟབས་བདེ་ཞིག་ནི་འདི་ལོ་ཕྱི་ཟླ་བཞི་པ་གི་ཚེས་དགུ་གི་ཉིན་ཨ་ཡོ་བ་མངའ་སྡེ་གི་རྒྱལ་ས་གི་ནང་དུ་རྟེན་གཞི་བྱས་ཡོད་པའི་གཙུག་ལག་སློབ་གྲྭ་ཆེན་མོ་ཞིག་གི་ནང་དུ་སྲུང་བརྩི་ཞུ་རྒྱུ་ཡིན་པ་རེད། ཡང་དེ་རིང་སྤྱི་ལོ་ཉིས་སྟོང་བཅུ་དགུ་སྤྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ཀྱི་ཉིན་མོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་དང་བཀའ་དྲུང་རྫོང་དགའ་སྟོབས་རྒྱལ་ཚེ་རིང་ལགས་རྣམ་གཉིས་ནས་བཀའ་ཤག་གི་མཇལ་འཕྲད་ཁང་དུ་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་སྟེ། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་རབ་གནས་ས་ཕག་བོད་ཟླ་གསུམ་པའི་ཚེས་པ་བཅུ་བཞི་དང་སྤྱི་ལོ་ཉིས་སྟོང་བཅུ་དགུའི་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་གྱི་ཉིན་མོ་འཕགས་ཡུལ་རྡ་ས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་གཞིས་བྱེས་གཞུང་དམངས་ལྷ་མི་ཡོངས་ཀྱི་ཚབ་ཞུས་ཏེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་ཐག་གཅོད་བྱུང་ཡོད་པའི་གསལ་བསྒྲགས་དངོས་སུ་གནང་ཡོད་པ་རེད། གསལ་བསྒྲགས་དེའི་སྐབས་སུ་བོད་མི་སེར་སྐྱ་ཕོ་མོ་རྒན་གཞོན་ཡོངས་ནས། དད་པ་དམ་འཛིན་དང་སྤྱི་མཐུན་དགེ་ཚོགས་འབྲེལ་བའི་མཚོན་རྟགས་ཏུ་བོད་མི་མི་རེ་ངོ་རེ་ནས་སོ་སོའི་གནས་ཡུལ་གྱི་སྒོར་ལྔ་དང་པེ་ཤ་ཉི་ཤུ་རྩ་ལྔ་རེ་ཞལ་འདེབས་ཕུལ་བའི་འབོད་སྐུལ་གནང་བ་དང་དེ་ལས་བརྒལ་བའི་ཞལ་འདེབས་ཕུལ་རྒྱུའི་བློ་རྩེ་ཡོད་ཚེ་སེར་སྣ་དང་གཏམ་འདོད་སོགས་ཀྱི་དྲི་མས་མ་གོས་པར་བསམ་པ་རྣམ་དག་གིས་ས་བཅད་བྱེད་དགོས་པ་ཞིག་ཡིན་པ་སོགས་གསལ་བསྒྲགས་གནང་ཡོད་པ་རེད།

ནས་ད་ད་ལྟ་གི་སོག་མཁར་ཟེར་གོ་མི་གོ་སྡེ་བ་དེ་ནས་རེད་དུ་གི་ད་ཁོ་གི་སྔོན་མ་གི་གནས་སྟངས་ཡིན་གྱི་ན་དགུ་བཅུ་གོ་གསུམ་གི་ལོ་དེ་ལ་ནས་ཁོ་གི་སྲིང་མོ་ཟིག་ག་མོ་ཊ་གིས་རྡུང་ནས་ད་གྲོངས་སོང་ས་རེད་དེ་གི་ད་ངའི་དེ་བ་ལོག་དེ་ལ་ནས་ཁོ་མོ་ཊ་གཏོང་ནུ་དེ་ལ་དགའ་ཡོད་འདུག་ལབ་གི་འདུག་དགའ་ཡོད་ཟེར་ནི་མི་ཞིག་རེད་འདུག་ད་གང་ལྟར་ཀྱང་དེ་སྐབས་ཐོག་དེ་ལ་ད་ད་གྲོངས་སོང་ནུ་གི་གནས་སྟངས་དེ་ལ་རྒྱ་ནག་གི་དྲང་བདེན་གི་ལམ་ཁ་ནས་ཀྱི་གནས་སྟངས་ད་ཐག་ཐག་ཆོད་ཀྱི་ཡོད་ས་མ་རེད་ད་དགའ་ཡོད་ཟེར་ཡ་དེ།

ཨཱ་མེ་ཏའི་ཐུགས་ཀྱི་སྒོ་ལ་ཨཱ་མེ་ཁ་ཉིན་གྱི་དང་ད་གི་མདངས་རིང་རིང་པོ་ཞིག་བྱིའོ་མདངས་རིང་བྱིའི་ནོར་བུ་ཁ་ཐུག་དེ་ལ་ཨཱ་མེ་དང་པོ་དེ་དང་ད་གི་དེ་ག་རེ་ག་ཡོད་ལ་ཡ་དེ་ཁོ་ལ་མེ་མདག་གི་ཐང་མ་གཉིས་བཞག་སོང་ཟེར་ཨཱ་མེ་རྒྱབ་ཡོད་རེད་དེ་ནི་ཡིན་ན་ཡང་ད་མེ་མདག་བརྒྱབ་དེ་ཁ་ཐུག་དེ་ལ་ཁོ་ལ་ཕོག་ཡོད་ས་མ་རེད་དེའི་གཞི་ལ་ཨཱ་མེ་ད་ལོ་ཏྲི་གི་ཁུ་ལ་ད་སྤྲུ་གུ་བརྒྱབ་ཡོད་ས་རེད་སྤྲུ་གུ་བརྒྱབ་ནོ་དཔའ་ལོག་ཏོ་གི་ནི་ད་གང་ལྟར་ཀྱང་དོན་དག་དེ་བྱུང་བ་རེད་དོན་དག་དེ་བྱུང་དོན་དུ་སྐབས་ཐོག་དེ་ལ་ད་མཐའ་འཁོར་དུ་ཡང་གཅིག་བཟོ་ག་ལ་དགོས་འོས་མི་དུ་ཟུག་བྱས་ན་དེའི་སྐབས་ཐོག་དེ་ལ་ཨ་ནེ་མཐའ་འཁོར་ན་དམག་མི་རེ་དེ་ལ་དཀོན་དཀོན་གྱི་འགྲོ་ཡོད་ཁ་ར་ཡིན་ན་ཡང་ཁོ་ཚོ་དང་པོ་དེ་ལ་ཨ་ནེ་ཅིག་ཡ་འདྲ་མོ་བྱས་མ་སོང་སྣང་མེད་ལ་བཏང་སོང་རྗེས་ལ་ཨ་ནེ་མི་དེ་ལ་ཅིག་བརྒྱབ་ནས་སྨན་ཁང་ན་མ་ཁྱེར་ནུ་བར་ལོག་དེ་ལ་ཨ་ནེ་བློ་གྲོས་རྒྱ་མཚོ་བཟུང་ནས་ད་ཅིག་སང་སང་མིག་འབུར་འདྲ་མོ་བྱས་ནུ་མ་གཏོགས་དང་པོ་ནས་ལས་ཀ་བྱས་མ་སོང་ཟེར་ནས་དེ་ཚོ་གཞག་གོ་ཧོ་མོ། རེད།

ཅི་འདྲ་མོ་བྱེད་དགོས་སྲོག་ཁྲིམས་གཅོད་རྒྱུ་བྱས་ནས་ད་ལྟ་གི་ལྷ་ས་གི་མི་དམངས་ཁྲིམས་ཁང་གི་ནས་ད་གོང་དུ་མ་བཅད་ཁྲ་ཀྱང་འགོ་ག་འོ་བཅད་ཁྲ་དེ་ལ་གུས་དོན་ནོ་བར་ལོག་དེ་ལ་ད་མཉམ་འབྲེལ་རྒྱལ་ཚོགས་ཅན་གུ་འདྲའི་གང་བྱུང་འཇུ་བཟུང་དང་ད་ནས་ད་ལྟ་གི་མནར་གཅོད་གཏོང་མི་ཆོག་ནོ་གི་ཚན་ཁག་དེ་ཚོ་གི་ཨ་ནི་ཁོ་ཚོ་ལ་ད་ལ་རྒྱ་ནག་གཞུང་ལ་ད་ག་ཟེར་དགོས་རུང་སྙན་སེང་འདྲ་མོ་ཧ་ལས་ཁོ་སྲོག་ཐོག་བཏང་མི་ཆོག་ནོ་གི་ད་སྙན་སེང་འདྲ་མོ་ཕུལ་གྱི་སྒང་ན། ཨ་ནི་ད་རྒྱ་ནག་གཞུང་གི་ཁོ་ལན་ཕྱིར་ལན་འདེབས་ག་རེ་བྱེད་འདུག་ལབ་ན་ཨ་ནི་ཁོ་སྲོག་ཁྲིམས་བཏང་གི་མེད་ཡས་ཟེར་ཨ་ནི་ད་ལྟ་ཁོ་ལོ་བཅོ་ལྔ་གི་དུས་ཁ་ལ་ཡང་བསྐྱར་ལོ་དྲུག་ཕར་འགྱངས་བཏང་ནས་ཨ་ནི་ལོ་ཉི་ཤུ་རྩ་གཅིག་གི་བཙོན་འཇུག་བྱས་ཡིན་ལབ་ན་ད་ཁོ་མི་བཙོན་འཇུག་བྱས་ར། དེ་རེད། ད་དེར་དེའི་གཞི་དེ་ལ་ད་ཉིས་སྟོང་བཅུ་གསུམ་གི་གཅིག་རེད་ད་ཉིས་སྟོང་བཅུ་གསུམ་གི་སྤྱི་ཟླ་བཞི་པ་ལྔ་པ་ལོ་ཡིན་བསམ་བྱུང།

ད་བཅུ་བཞིའི་སྟེང་གང་ན་ཨ་ནི་ད་ཅིག་སྟབས་བདེ་མ་རེད་བྱས་ནས་ད་ཅིག་ཁ་བོ་ས་བོ་དུ་བཤད་ཕོད་གི་མི་འདུག་ཨ། རེད། འོ་ད་མོ་ད་བཞིན་ནས་ནི་ད་ག་རེད་ད་ག་ནི་ནང་བཞིན་གྱི་ཉི་མ་ཉི་མ་གང་ཞིག་གི་སྔོན་དེ་ལ་ཨ་ནི་ཁོ་ག་ད་ད་ད་ག་ཅིག་འབྲེལ་ཡོད་ཀྱི་མི་སྣ་ད་བུ་ག་ཨ་ནི་ཅིག་མཉམ་འབྲེལ་རྒྱལ་ཚོགས་ཁོ་ད་ད་ད་ག་གར་སོང་ཆ་མེད་ཚན་པ་རེད་ད་ནི་ད་ག་མནར་གཅོད་གཏོང་མི་ཆོག་ནོ་གི་ཚན་པ་རེད་དེ་ཚོ་ལ་ཡར་ཞུ་གཏུག་ཅིག་བྱས་ན་དེ་ང་ཚོ་ལ་རེ་བ་འདྲ་བོ་ཞིག་གཏོང་སོང་དེ་ད་ག་ཨ་ནི་ང་ཚོ་དང་པོ

སྣོད་བཅུད་གཉིས། རང་བཞིན་ལྷུན་གྱིས་གྲུབ་པའི་འཛམ་གླིང་ཞི་བདེའི་བརྟན་ལྷིང་ཞིག་ཡིན། ང་ཚོ་ཁ་བ་རི་པས་འཛམ་གླིང་ཞི་བདེའི་ལས་འགུལ་སྤེལ་ནས་དུས་ཡུན་ཐུང་ཐུང་ཞིག་མ་ཡིན་པར། ལོ་ངོ་སྟོང་ཕྲག་དུ་མའི་རིང་ལ་འཚེ་མེད་ཞི་བདེ་གི་ལམ་ནས་ལྟ་བ་རྟེན་འབྱུང་དང་སྤྱོད་པ་འཚེ་བ་མེད་པ་ལམ་དབུ་མ་གི་ཐོག་ནས་འཛམ་གླིང་ཞི་བདེ་ལ་བརྩོན་ལེན་བྱས་ཡོད། དཔེར་ན། ང་ཚོའི་ཐུགས་རྗེའི་བདག་པོ་རྒྱལ་བ་བསྟན་འཛིན་རྒྱ་མཚོའི་དགོངས་པ་ཇི་བཞིན་རེད། དེས་མ་ཚད། དཔའ་བོ་ཐུབ་བསྟན་དངོས་གྲུབ་ལ་སོགས་པའི། དཔའ་བོ་དང་དཔའ་མོ་བརྒྱ་སྟོང་མང་པོ། འཛམ་གླིང་ཞི་བདེའི་དོན་དུ་སྐུ་ལུས་མེ་རུ་བཀྲོངས་ཡོད། ངས་ཀྱང་མི་ལོ་ཉི་ཤུ་གི་རིང་ལ་འཛམ་གླིང་ཞི་བདེའི་འབད་བརྩོན་བྱས་ཡོད་ལ། ལྷག་པར་དུ་ལོ་ངོ་བཅུ་གཅིག་གི་རིང་ལ་འཛམ་གླིང་ཞི་བདེའི་དྲིལ་བསྒྲགས་དང། འཛམ་གླིང་ཞི་བདེའི། བསྐྱོད་ཕྱོགས་སུ་ལུས་ངག་ཡིད་གསུམ་གྱིས་འབད་བརྩོན་བྱས་ཡོད། བཙོན་ཁང་ནང་ལ་ལོ་བདུན་བསྟུད་མར་དྲིལ་བསྒྲགས་བྱས་པ་ཡིན་ལ། བཙོན་ཁང་ནང་ནས་མར་ཐོན་རྗེས་ལོ་བཞིའི་རིང་མཐོ་དམན་དྲག་ཞན་ཕོ་མོ་རྒས་གཞོན། སྲིད་དང་ཆོས་ལུགས་སོགས་ཀྱི་དབྱེ་བ་མེད་པར་ཀུན་ལ་དྲིལ་བསྒྲགས་བྱས་ཡོད། ད་ཐེངས་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་དང་པོའི

ང་ཚོ་གི་ད་ང་ཚོ་འདི་འདོན་མི་ཐུབ་སྟངས་ཀྱི་དངོས་གནས་ཅིག་ད་ད་ལོ་གི་ཞིབ་འཇུག་ན་ཆོག་གི་རྒྱུས་ལོན་ཡིན་ན་ཆོག་གི་འདིའི་གནས་སྟངས་བལྟས་ན་ད་བོད་ནང་གི་གནས་སྟངས་དེ་སྡུག་སྔོན་མ་ལས་ཇེ་སྡུག་ལ་སོང་མེད་ན་ར་ཇེ་དགའ་ཞིག་ལ་སོང་མི་འདུག་འགྱུར་བ་ཞིག་ལ་བཏང་མི་འདུག་ད་ལྷག་པར་དུ་ད་ལོ་ཡིན་ན་འགྱིས་ན་ཅིག་སུ་ཞིག་གི་ནང་ནས་དེའི་གཟུགས་ཅིག་ཁྱབ་ཆེ་ཤོས་ལ་ངོ་ད་ག་རེ་ད་ནག་སེལ་བྱེད་ཀྱི་མི་ལ་ཡ་དེ་ད་ནག་སེལ་བྱེད་ཀྱི་མི་ལ་ཡ་དེ། ད་སྐུ་ཚོགས་དང་པོ་ཡ་ཀྲུང་དབྱང་ནས་མ་ར་བསྒྲགས་པའི་སྒང་ལ་ད་ཅིག་དངོས་གནས་ཀྱི་ས་གནས་རིམ་པ་ཀྱི་ཅིག་ལྐོག་ཟ་རུལ་སུངས་དོགས་གསོ་འཛིན་དགོས་ནོ། སྟག་སྦྲང་མཉམ་རྡུང་ཟེར་དགོས་ནོ་དེར་ད། གཞུང་གི་ཕྱི་ནང་ནས་ད་ཅིག་གཞི་རིམ་གྱི་ལས་བྱེད་སོ་སོ་ཡིན་ན་ཆོག་གི། ཨ་ནེ་དེ་ཚོ་གི་ཅིག་ལྐོག་ཟ་རུལ་སུངས་བྱེད་དགོས་ནོ་མང་ཚོགས་ཀྱི་ཅིག་དཔལ་འབྱོར་འཁོར་རྒྱུག་ཡིན་ན་ཆོག་གི་དེ་ལ་ཨ་ནེ་ཡ་མཚན་བཟོ་གི་ནོར་གི་ཡོད་ནོ་དེ་འོག་གི་ཁོང་ཚོ་གི་ཅིག་དྲང་བདེན་བཟོ་གི་ཡོད་ནོ་གཙང་མ་བཟོ་གི་ཡོད་ནོ་དུ་མོ་གི་ལིང་གི་ལ་ཁ་ནས་ཨ་ནེ་སྐུ་ཚོགས་དོན་ཚན་མང་པོ་མ་ར་བཀྲམས་འདུག། དེ་བཀྲམས་ནས་ཀྲུང་དབྱང་ནས་མ་ར་བཀྲམས་ནས་ད་ཞིང་ཆེན་རིམ་པ་ང་ཚོ་ནི་ད་ལྗོངས་གཅིག་མ་གཏོགས་མེད་གི་ད་ལྗོངས་གཅིག་ར་ཞིང་ཆེན་བཞི་དེ་ནང་མ་ར་བཀྲམས་ཡོང་དེ་སྒང་ན་ད་ས་གནས་དང་འབབ་དེ་གང་ནས་ནི་ཁུ་བོ་ད་དམ་པ་གི་ཁྲིམས་དེ་ལ་ཡང་དོན་ཚན་ལྔ་ཅན་ད་དོན་ཚན་བཅུ་གཉིས་ཅན་དོན་ཚན་ཉི་ཤུ་ཅན་དེ་གི་ད་མ་འདྲ་བ་མ་འདྲ་བ་མང་པོ་མ་ར་ལག་བསྟར་བྱེད་ཡོང་གི་དེ་ལག་བསྟར་བྱེད་ཡོང་དེ་གང་ན་ད་ཞིང་ཚང་མ་ད་རྒྱལ་ཁབ་གི་མ་ར་བ་བསྒྲགས་ནོར་གི་ཧན་གི་ད་ཞིང་ད་ཅིག་ས་གནས་མི་མང་གི་ཅིག་གི་ཐ་ན་ཅིག་གི་ཅིག་གི་རོགས་སྐྱོར་བྱེད་དགོས་ནོ་ལ་སོགས་པ་གི།

ད་ཅིག་མི་མང་དུ་འདུག་ན་ཁྱི་ཁྱི་ལ་ད་པ་བྱེད་སྟངས་མི་ཞིག་གི་རང་བཟང་ཆ་ཚང་ཡོད་ལ་ནི་ཁོ་བོའི་ཡིག་ཐོག་བཀོད་ཞོག་རེ་ཡིན་ན་ཡང་དངོས་གནས་ཀྱི་མ་གཞི་དོགས་སྣང་ལག་ལེན་དེ་རུ་འཛིན་དགོས་ན་ད་ཐ་ན་ཅིག་ཧྲུའུ་ཏུ་ཏུ་ལ་ཅིག་ངོ་ཏི་འཇོག་ཡ་དང་དངོས་གནས་ཅིག་ནད་པ་ཏུ་ཏུ་ལ་རྒྱབ་རྟེན་བྱེད་ཡ་ལ་སོགས་པ་རིགས་ཚང་མ་ཏཱ་ལའི་རུ་ཚོགས་དང་ཁ་བྲལ་རིང་ལུགས་ཀྱི་ངོ་བོ་ཅན་ཡོད་དགོས་འདུག། དེ་དེ་དེ་གང་ལ་ཨ་ནི་བོད་ནང་གི་གནས་སྟངས་དེ་དེ་ཟིག་ཛ་དྲག་པོ་ཆགས་འདུག་བསམ་གྱི་འདུག། ཐུགས་རྗེ་ཆེ། དུས་ཚོད་ད་ག་རྫོགས་སོང་ཨང་ད་རིང་ང་ཚོའི་ལས་རིམ་ནང་ལ་ཡར་འདྲི་བཤད་དུ་འཛུལ་གནང་བར་ཐུགས་རྗེ་གནང། བཀའ་དྲིན་ཆེ། ཨོ་བཀའ་དྲིན་ཆེ་བཀའ་དྲིན་ཆེ་བཀའ་དྲིན་ཆེ།